རེད་ད་ངི་ཆ་འདྲ་ཡིན་དུས། ད་ལྟའི་ཕར་ཆེར་མདོ་དབུས་ཁམས་གསུམ་ན་དེ་སློབ་འབྲིང་འགྱོ་རྒྱུ་གི་བརྒྱུད་རིམ་འདྲ་བོ་ཕར་ཆེར་གཅིག་ཡིན་པ་འདྲ་ཡིན་ས་རེད་བོ་ད་སྤྱིར་ན་ང་རང་འདྲ་ཡིན་ན་ང་ཚོ་ཆུང་ཆུང་ཡིན་པའི་སྐབས་སུ་ན་ན་སློབ་ཆུང་ནང་ན་སློབ་གྲྭ་ཡོད་ནི་རེད་མོ། སློབ་ཆུང་ཟེར་གྱི་མ་རེད་གྲོང་ཚོ་ནང་ན་སློབ་ཆུང་ཡོད་ནི་རེད་མོ་སྡེ་བ་ནང་ན། རེད་རེད་རེད། དེ་ནས་ང་ཚོ་སྡེ་བ་འདྲ་ཡིན་ན་ཀྲོང་ཀོར་རྫོང་ནང་ན་ཆེས་ཆེ་ཤོས་འདྲ་ཡོད་ན་ཁྱིམ་ཁག་བརྒྱ་དང་གཅིག་ཡོད་འདྲ་དེ་ནས་སློབ་མ་གཅིག་མང་ནི་རེད་ད་ནི་སློབ་ཆུང་དང་ཆེ་བོ་འདྲ་བཟོས་ན་དེ་ནས་ང་ལོ་རིམ་དང་པོ་གཉིས་པ་གསུམ་པ་བཞི་པ་བར་དུ་གྲོང་ཚོ་ནང་གི་སློབ་ཆུང་ནང་ང་སོང་ནི་རེད་དེ་ནས་ང་ཚོ་ཡིན་དུས་རྒྱུགས་ཟིག་སྤྲད་དགོས་ནི་རེད་རྫོང་རིམ་པ་གི་རྒྱུགས་ཟིག་སྤྲད་ནས་རྒྱུགས་དེ་འཕྲོད་སོང་ན་དེ་ནས་ང་ཚོ་གྲོང་གསེབ་དང་ང་ཚོ་རྫོང་ཐོག་གི་སློབ་ཆུང་གི་ནི་རེད་མོ་ལྟ་དེའང་འགྱོ་དགོས་ཀྱི་རེད་བརྒྱུད་རིམ་འདྲ་བོ་དེ་འདྲའི་རེད་དེ་ནས་ང་སློབ་ཆུང་གྲོང་ཚོ་ནང་གི་སློབ་ཆུང་ལོ་རིམ་བཞི་པ་མཐར་ཕྱིན་ནས་ད་རྒྱུགས་འཕྲོད་ནས་དང། དེ་རྫོང་ཐོག་གི་སློབ་ཆུང་བ་ལོ་རིམ་ལྔ་པ་དང་དྲུག་པ་སྦྱངས་ནི་རེད། དེ་སྦྱངས་ཚར་རྗེས་དེ་ནས་སྤྱིར་ན་ང་ཚོ་འདྲ་ཡིན་དུས། སློབ་འབྲིང་དང་དམའ་འབྲིང་འགྱོ་རྒྱུ་གི་ཅུའུ་གདམ་གསེས་བཟོ་དགོས་ནི་རོ་ད་ལྟའི་འདི་རིགས་གཉིས་ཡོད་ནི་རེད་གཅིག་དེ་སྤྱིར་བཏང་གི་བོད་ཡིག་སློབ་གྲྭ་གཅིག་རེད་དེ་ནས་གཞན་པ་བོ་དེ་ད་རྫོང་ཐོག་ན་ཡོད་པའི་ད་ང་ཚོ་གི་དམའ་འབྲིང་དེ་རེད། དེ་ནས་བོད་ཡིག་གི་རྨང་གཞི་ཟེར་དགོས་འགྲོ་ད་ལྟ་བོད་ཡིག་གི་སྦྱངས་འབྲས་འདྲ་བོ་ཡག་ཤོས་དེ་ཚོ་གི་ཕར་ཆེར་བོད་ཡིག་སློབ་འབྲིང་ནང་བ་འགྱོ་འདྲ་དེ་མིན་ནི་ཚོ་གི་རྒྱ་གི་སློབ་འབྲིང་ནང་བ་འགྱོ་འདྲ་དེ་ནས་ང་ད་ལྟའི་ཀྱི་ང་རང་བོད་ཡིག་ལ་དགའ་པོ་དེ་འདྲ་བྱུང་ཡོད་དེའི་རྒྱུ་མཚན་གྱིས་སློབ་ཆུང་མཐར་ཕྱིན་ནས་དེ་དེ་ནས་བོད་ཡིག་སློབ་འབྲིང་ནང་བ་སོང་ཟིན་བོད་ཡིག་སློབ་འབྲིང་ཟེར་གྱི་དེ་ཡོད་ང་ཚོ་ད་ལྟའི་ས་གནས་གཞན་པ་ཅིག་ན་ཡོད་རེད་ཐག་ཅུང་རིང་ནི་རེད་ད་སྤྱི་ལེ་ཟེར་ན་སྤྱི་ལེ་ལྔ་བཅུ་དྲུག་བཅུ་ཡས་མས་ཟིག་འགྱོ་དགོས་ནི་རེད་རྫོང་ཐོག་ནས

ང་སློབ་གྲྭ་ན་འགྱོ་བའི་སྐབས་སུ་ན་མཐོ་འབྲིང་གཅིག་ཡོད་མ་རེད་རྫོང་ཐོག་ན་ཁེར་རྐྱང་དེ་མ་གཏོགས་གཞན་པ་ཡོད་ནི་མ་རེད། རྫོང་ཐོག་ནང་ན་ད་རྫོང་ཐོག་ན་ད་ད་དམའ་འབྲིང་དང་མཐོ་འབྲིང་གཉིས་ཀ་ཡོད་ནི་རེད་དེ་བོད་ཡིག་སློབ་གྲྭ་སོང་དུས་མཐོ་འབྲིང་ཡོད་ནི་མ་རེད། རེད་རེད་ད་ཁྱོད་དམའ་འབྲིང་མཐར་ཕྱིན་དེ་གུ་ད་ནམ་ཚོད་ཟིག་རེད་ཕར་ཆེར་གཅིག་གུ།

ཉིས་སྟོང་གསུམ་ནས་ཉིས་སྟོང་བདུན་བར་དུ་བསྡད་བཞག་སྲིད་དེ་ནི་ཕར་ཆེར་ལོ་བཞི་དང་ཕྱེད་འདྲ་ཟིག་རེད་ན། དེའི་བར་སྐབས་ནི་ནི་ཡོད་དེ་ནི་ད་ཅི། ཐེངས་དང་པོ་ཕ་ཡུལ་དང་བྲལ་ནས་ཟེར་གྱི་མེད་གི་དེ་དེ་ལོ་ཆུང་གི་ཟེར་གྱི་མེད་གི་ད་ནི་སྤྱིར་ན་ལྟ་རྒྱ་མཐོང་རྒྱ་ཟེར་གྱི་མེད་ཚང་མ་ད་ཅི་གུ་དོག་པོ་བསམ་བློ་གུ་དོག་པོ་དེ་ནི་ས་ཆ་གང་ན་འགྱོ་མ་མྱོང་ནི་རེད་ཐེངས་དང་པོ་མཚོ་སྔོན་ན་འགྱོ་དུས་རྒྱ་ཡིག་བོད་ཡིག་དབྱིན་ཇི་ཆུ་ཚད་ཚང་མ་གང་ཐད་ནས་བཤད་ན་གཞན་པ་དང་འགྲན་ཡ་མེད་ནི་འདྲ་དེ་འདྲ་རེད་སྟུག་གི་སློབ་སྦྱོང་ཟེར་གྱི་མེད་དུས་གང་ཐད་ནས་ལ་འབད་བརྩོན་ཧ་ལས་བ་གཅིག་དེ་མོ་འདྲ་བྱེད་དགོས་ཐུག་སོང། རྒྱུ་མཚན་ཅི་རེད་ཟེར་ན་ངི་ཆ་ཐེངས་དང་པོ་འགྱོ་དུས་མདོ་དབུས་ཁམས་གསུམ་གི་སློབ་མ་དྲུག་བཅུ་བསྡུ་ནི་རེད་མོ་དྲུག་བཅུ་ནང་ནས་ལོ་གཉིས་ཀྱི་གཞུག་ནས་ད་མྱི་སུམ་ཅུ་མིན་ནི་ད་ང་ཚོ་མུ་མཐུད་དུ

ད་སློབ་མགོར་ད་ཅིག་སློབ་སྦྱོང་བྱས་ཚར་ནས་ཡོང་ནི་ཏག་ཏག་རེད། ཏོག་གི་ཁོ་ཆ་བོ་ཕྱིར་འགྱོ་དགོས་ན་མཐོ་འབྲིང་གཅིག་འགྱོ་ས་བ་ནི་རེད་ང་གཅེན་པོ་ཅན་འགྱོ་ས་བ་ནི་མ་རེད། དེའི་རྒྱུ་མཚན་གྱིས་གནོན་ཤུགས་ཆེན་པོ་ཡོད་རེད་དོ། ད་ཡང་ན་མེད་ན་ད་དགེ་འོས་སློབ་གྲྭ་ནང་ན་ལོ་བཞི་དེ་མཐར་ཟིག་ཕྱིན་ཐུབ་ན་ཨ་བསམ་ནས་དེ་འདྲའི་གི་འདུ་ཤེས་འཛིན་ཟིན་ནས་ད་ད་སློབ་སྦྱོང་བ་ལ་འབད་བརྩོན་ཟེར་གྱི་མེད་གི་ཚང་བས་གང་ཐད་ནས་ཡིན་ན་ཅི་ཧྲི་ཧྲི་འབད་བརྩོན་ཆེན་པོ་ཡིན་ཟེར།

ཁ་བརྡ་ཉུང་ཉུང་ཙམ་དུ་བྱེད་ཤེས་པ་དང་ནི་དཔེ་ཆ་སླ་མོ་རེ་ལྟ་ཤེས་པ་ཙམ་དུ་མ་གཏོགས་ད་ལྟའི་ང་ཚོ་གཞུང་ཆེན་ལ་ཁ་ཞིབ་འཇུག་གི་ཆུ་ཚད་འདྲ་བོ་ཡོད་ས་མ་རེད། དེའི་རྒྱུ་མཚན་གྱིས་ཕྱི་ཕྱོགས་ལོངས་སུ་ན་འགྱོ་རྒྱུ་གི་རང་ང་ཡིད་ཆེས་འདྲ་ཡོད་ས་མེད་གི་རྟགས་གཅིག་རེད་ཧྥི་ལི་པིན་སོང་ན། ཀྱི། ད་ལྟའི་ཧྥི་ལི་པིན་རྒྱལ་ཁབ་དེ་ཁོ་རང་གི་སློབ་གསོ་གི་སྒྲིག་གཞི་འདྲ་བོ་དེ་ད་ང་ཚོ་ནུབ་ཕྱོགས་དེ་ལ་དཔེ་ལྟ་ས་དེ་འདྲ་ཡི་ཡོད་ནི་རེད་མོ་དེ་གི་ད་ཁོ་རང་གི་དེ་ཨ་མི་རི་ཁ་ཟེར་གྱི་མེད་གི་ད་དེ་ཡོ་རོབ་གླིང་གི་དེ་སློབ་གསོ་གི་རིག་གཞི་འདྲ་བོ་ད་ཅིག་མ་ཅིག་བྱུང་ཡི་ནི་རེད་ཡ། དེ་གི་ད་ནི་གཉིས་པ་དེ་ཆི་རེད་ཟེར་ན་ཁི་ཆོའི་རྒྱལ་ཁབ་གི་སྐད་རིགས་གཉིས་པ་དེ་ད་དེ་ང་ཚོ་གི་དབྱིན་ཇི་ཡི་བ་རེད་ད་གསར་འགྱུར་ཟེར་གྱི་མེད་གང་ཡིན་ན་དབྱིན་ཇི་བྱེད་ནི་རེད་ད་ནི་ངས

དེའི་སྐོར་གྱི་ངེད་ཀྱི་ཅིག། སྤྲོ་བ་ཆེན་པོ་འདྲ་སྐྱེས་སོང། དེའི་རྒྱུ་མཚན་གྱིས་ད་ཧྥི་ལི་པིན་ན་འབྱོར་བའི་སྐབས་སུ་ན་ཆེད་དུ་ངས་སློབ་གསོ་རིག་པ། གི་ཆེད་ལས་སྦྱངས་སོང། སློབ་གསོ་རིག་པ་ནང་ནས། དེ་ནས་ང་ཚོ་ལ་ཆེས་སྤྲོ་བ་ཡོད་པའི་བསླབ་ཚན་གཅིག་དེ། ད་ཁ་སི་ཏོན་རུ་ང་ཚོས་བཅའ་བའི་བཤེས་གཉེན་ཤོས་ཟིག་གོ་ཁ་སློབ་གསོ་སེམས་ཁམས་རིག་པ། རེད། དེ་ལ་ང་སྤྲོ་བ་ཆེན་པོ་སྐྱེས་སོང། དེའི་སློབ་ཁྲིད་ན་བཞུགས་པའི་སྐབས་སུ་ན་དེ་ནས་ང་ཚོ་ལ། ཏི་ཨར་ཝི་ཡན་ཞེས་དེ་ཟིག་ནི་སྐད་རིགས་གཉིས་པ་སྦྱོང་བའི་ཅིག་རིག་ཚན་ཟིག་ཡོད་ནི་རེད་དེ་གཉིས་ཀྱིས་ང་ལ་ཤུགས་རྐྱེན་ཆེན་པོ་ཐེབས། སྦྱང་བྱ་གཙོ་བོ་འདྲ་བོ་དེ་འདྲ་རེད་སློབ་གསོ་སེམས་ཁམས་རིག་པ་དང་འབྲེལ་བ་ཡོད་པའི་རིག་ཚན་དེ་ཚོ་ལ་སྦྱོང་བ་བྱས། ཨོ། རེད་རེད། དེ་གི་ད་ལོ་གཉིས་འདྲ་ཟིག་སྦྱངས་ན་ར་གསུམ་རེད་ད་ཧྥི་ལི་པིན་ན། ཡིན་རྒྱུ་བོ་གོ་དྲུག་འདྲ་བོ་ཡིན་ན་གཉིས་རེད་ད་ན་ལོ་གཉིས་ནང་མཐར་ཕྱིན་མ་ཐུབ་ཟེར་རྒྱུ་བོ་ད་ནི་མ་བསམ་ནི་རེད་ཟེར་རྒྱུ་བོ་ད་ཕར་ཆེར་ལོ་གཉིས་དང་གཅིག་འགོར་སོང་ཟེར། རྒྱུ་མཚན་ང་ཆེད་དུ་ཧྥི་ལི་པིན་ན་དངོས་གཞི་འཛིན་གྲྭ་དེའི་ཞིབ་འཇུག་སློབ་མ་ཐོན་དུས

བོད་ཡིག་གི་ལ་ཁ་བོད་གི་ཡི་གེ་ལ་ཁ་ནས་དེ་དཔེ་ཆ་བརྩམས་ནོ་དེ་ནང་དེ་ལ་ཁ་མང་ཆེ་ཤོས་ཡིན་ན་ཆོག་གི་ད་བརྒྱ་ཆ་གང་ཞིག་ཡིན་ན་ཅི་ཡོད་དབྱིན་ཇི་གི་ལ་ཁ་བྲིས་ནོ་དེ་མི་ཡོད་དེ་དབྱིན་ཇི་ཚང་མར་གོ་རྒྱ་གི་རིག་གནས་ཀྱི་ཁུངས་དྲངས་དེ་འདྲ་རེད། རེད་རེད་རེད། ཨོ་དེའི་སྐོར་ལ་ངས་ད་ཞིབ་འཇུག་བྱས།
རེད་རེད་རེད། ཨོ་རེད་དེ་ནས་ད་ཁྱོད་འདིའི་ཞིབ་འཇུག་གི་དེ་གི་འདི་ཧྥི་ལི་པིན་ནས་མཐར་ཕྱིན་དེ་གི་ད་ཉིས་སྟོང་ནམ་ཚོད་ཟིག་རེད་ད།
ཉིས་སྟོང་བཅུ་དགུ་ལོ་མཐར་ཕྱིན་སྲིད་པ། ཉིས་སྟོང་བཅུ་དགུ་ལོ་དཀྱིལ་འདྲ་ཟིག་རེད། ལོ་ཟླ་བ་སྔ་ཕྱི་འདི་བྱས་ན་ཟླ་དགུ་པ་ནོ་རེད་གོ་ལོ་དཀྱིལ་མ་ལོ་མཇུག་འདྲ་ཟིག་རེད། ཟླ་བ་དགུ་པ་ཡས་མས་ནས་མཐར་ཕྱིན་སྲིད།
རེད་རེད་རེད་ད་ནི་ད་ཁྱོད་རང་གི་དགེ་རྒན་འདྲ་ཡིན་ན་ར་ཆི་རེད་གོ།

དགེ་ལེགས་ཆེན་པོ། མ་བདེན་ནི་རྒྱུ་མཚན་ཅི་རེད་ཟེར་ན་དེ་ནི་ང་སྐྱོ་ན་ང་སྐད་བརྡ་རིག་པ་ལ་སྤྲོ་བ་ཆེན་པོ་ཡོད་གི་དེ་ནི་ང་རང་གི་འཚར་ལོངས་བྱུང་ས་གི་སྐད་ཡིག་གི་འཁོར་ཡུག་འདྲ་བོ་ད་ཅིག་རྙོག་འཛིང་ཆེན་པོ་འདྲ་ཅི་ཟེར་དགོས་ན་ད་ངས་འགྲེལ་བཤད་འདྲ་ཡིན་དང་རྙོག་འཛིང་ཆེ་ལུགས་ག་འདྲ་རེད་གང་ལྟར་རྙོག་འཛིང་ཆེན་པོ་འདྲ་རེད་དེ་གི་ང་སྐད་རིགས་གི་སྐད་ཟེར་གྱི་དེ་ལ་ཁྱད་པར་དུ་བོད་སྐད་ཟེར་དེ་ལོག་སྐད་ཟེར་གྱི་དེ་ལ་ལྟ་བ་འདྲ་གསར་བ་འདྲ་སྐྱེས་བྱུང་དེའི་རྒྱུ་མཚན་གྱིས་ང་རང་གིས་བསམ་ན་ད་ཡིན་ན་མིན་ན་ངས་འབུམ་རམས་པ་ཟེར་སྐད་བརྡ་རིག་པ་གི་འབུམ་རམས་པ་ཟེར་སྦྱོང་དགོས་བསམ་ནས

སྐད་ཡིག་ད་ནི་ད་ནི་བོད་ཀྱི་ལོག་སྐད་དེ་ཚོ་ལ་ལྟ་བ་ག་འདྲ་ཡོད་དེའི་སྐོར་ལ་ང་རྒྱུས་ལེན་ཉུང་ཉུང་འདྲ་ཐེབས་སོང་སྟེ་ད་ནི་ང་རང་གིས་ཡིན་ན་འོ་ད་ངས་ཡིན་ན་མིན་ན་དེའི་སྐོར་ཅིག་ཡག་པོ་ཅིག་སྦྱོང་དགོས་བསམ་ན་འདི་བྱས་དེ་འདྲ་བྱས་བྱུང། ཁྱོས་བཤད་གོ་ནོ་གི་ལོག་སྐད་ཟེར་དེ་ག་ད་ཅི་ཡོད་ད་ཅི་རེད་གོ། ཆི་མོ་ཟིག་རེད་ལོག་སྐད་ཟེར་ན་ད།

འདི་ནི་སྔོན་ཐོན་མ་ཡིན་པ་ཡིན་པ་དེ་འདྲ་གི་ལྟ་བ་སྐྱེ་ས་ཡོད་ས་རེད་ལ་ལ་ལ་དེ་འདྲ་གི་འདུ་ཤེས་འཛིན་ཡོད་ས་རེད་ད་སྤྱིར་ན་ང་རང་གི་གོ་བ་ལེན་སྟངས་ན་ལོག་སྐད་ཟེར་བ་དེ་ན་ཀླ་ཀློ་གི་སྐད། གྲོང་གསེབ་གི་སྐད་དེ་འདྲ་ཅིག་གོ་བ་ལེན་ན་ཕལ་ཆེར་འདྲ་ཆགས་པོ་འདྲ་ཡིན་ས་རེད་བསམ་གི་ཡོད། སྦྱར་ཞིབ་བྱེད་ལེ་ཚན་འདི་ནི Podcast རྣམ་པའི་ཚུལ་དུ། རང་བྱུང་ཚན་རིག་དང་སྤྱི་ཚོགས་ཚན་རིག་སྐོར་གྱི་ཆེད་ལས་མི་སྣ་གདན་འདྲེན་བྱས་ནས་འབྲེལ་ཡོད་ཀྱི་ཤེས་བྱ་སྤེལ་སའི་སྟེགས་བུ་ཞིག་ཡིན་ལ། རྒྱབ་སྐྱོར་གྱི་ཚུལ་དུ་ཡིན་རྒྱུ་ན་ལེ་ཚན་འདི་རང་གི་གྲོགས་པོ་དང་སློབ་གྲོགས་ལ་ངོ་སྤྲོད་དང་བརྒྱུད་བསྐུར་བྱེད་པར་རེ་བ་ཞུ། བཀའ་དྲིན་ཆེ། འོ་ད་ནི་ད་ཁྱོ་མ་བསྒྲིལ་ལ་མུ་མཐུད་དུ་སློབ་གྲྭ་སོང་ནི་རེད་ད་ཁྱོས་སྐད་བརྡ་རིག་པ་གི་འདི་ཕྱོགས་ནས།

ང་ཚོ་ང་མཚོ་སྔོན་ན་སོང་ནས་དེ་ང་ལྟ་བ་གསར་བ་འདི་རང་ཉིད་ལ་ལྟ་བ་གསར་བ་འདི་སྐྱེ་བོ་དེ་ག་འདྲ་རེད་ཟེར་ཞིག་ན། ང་མཚོ་སྔོན་ན་མ་སོང་གི་སྔོན་ན་ན་རང་ང་རང་ཉིད་བོད་པ་ཡིན་ཟེར་ད་ང་བོད་པ་ཡིན་མ་རེད་བསམ་གྱི་དེའི་རང་ཉིད་ལ་ངོས་འཛིན་བྱེད་སྟངས་དེ་ལ་ངོས་འཛིན་བྱས་སྟངས་དེ་ལ་ང་དེ་ལ་ཐེ་ཚོམ་དང་ནི་དྲི་བ་དྲིས་མ་མྱོང། འདེང་གི། མཚོ་སྔོན་ལ་གཏོང་རྒྱུ་དེ་དེ་ནི་རང་གི་ལྟ་རྒྱ་མཐོང་རྒྱ་ཟེར་གྱི་མེད་གི། ད་འོ་དེ་མདོ་དབུས་ཁམས་གསུམ་གི་བོད་པ་དེ་ཚོ་ལ་འབྲེལ་འདྲིས་བྱེད་གི་ཟེར་ན་འོ་ད། ང་དེ་བོད་པ་ཅིག་དག་མ་ཅིག་ཡིན་དང་མ་རེད་བསམ་གྱི་དེ་ལ་ཅིག། དྲི་བ། ད་ནི་དེ་ནི་དེ་ལ་ཐེ་ཚོམ་སྐྱེས་བཞག་ཟེར་ཡ། རེད་རེད། དེ་ནས་གཞན་པ་ལ་ཁ་བརྡ་བྱེད་སྐབས་ཟེར་ན་ང་ཚོ་གི་ཕ་ཡུལ་ན་དེ་འདྲའི་སྐད་དེ་འདྲ་ཅིག་བཤད་རྒྱུ་རེད་བོད་སྐད་དང་འདྲ་མ་རེད། ཟེར་དེ་ནས་ང་ཚོ་བོད་ཡིག་སྦྱོང་པའི་སྐབས་ཟེར་ན་ད་ཅིག་སྐད་རིགས་གཉིས་པ་སྦྱོང་བ་དང་ནང་བཞིན།

ཁོ་རང་གི་སྐད་ཆ་དེ་ཚོ་བཤད་ཤེས་པ་མ་ཚད། སྐད་རིགས་དེ་ཚོ་གི་གྲུབ་ཆ་དང་ནི་ཁྱད་ཆོས་ཚོ་ཡང་ཡག་པོ་ཤེས་ཟིན། དེ་ད་ང་ལ་ཡ་མཚན་ཆེན་པོ་འདྲ་སྐྱེས་བྱུང་ཨོ་ད་ཕྱི་གླིང་བ་ཟིག་གིས་དེ་འདྲའི་བྱེད་ཡོང་དེ་ད་ང་ཚོ་ཡིན་ན་བོད་པ་ནང་གི་ད་དེ་འདྲའི་མཐོང་ཆེན་མི་བྱེད་གི་ད་དེ་ཡ་མཚན་ཅིག་ཡིན་རྒྱུ་རེད་ད་དེ་ལ་ཞིབ་འཇུག་ཡིན་ན་ཞིབ་འཇུག་བྱེད་རྒྱུ་གི་ད་དེ་ལ་རིན་ཐང་ཡོད་རྒྱུ་རེད་བསམ་ནས། དང་པོ་སྐད་བརྡ་རིག་པ་ལ་སྤྲོ་བ་སྐྱེས་སྐྱེས་གི་རྒྱུ་འདྲ་བོ་དེ་ནས་བཞོག་ད།

སྐད་རིགས་སྦྱོང་བའི་སྐབས་སུ་ན་ད་ང་ཚོས་དབྱིན་ཇི་སྦྱོང་འདྲ་འདྲ A B C དེ་ནི་དེ་ནི་འདི་ད་བྱེད་པ་པོ་དེ་རེད་བྱ་བའི་ཡུལ་དེ་རེད་བྱ་ཚིག་དེ་རེད་ཟེར་དེ་སྦྱོང་བ་མ་རེད་ང་ཚོས་བོད་ཡིག་སྦྱོང་བའི་སྐབས་སུ་ན་དེ་འདྲའི་སྦྱོང་བ་མ་རེད་གཙོ་བོ་ལད་མོ་བྱས་ནས་དེ་སྦྱོང་བ་ཡོང་ནི་རེད་ཨ། ད་ནི་སྐད་རིགས་ཀྱི་རིག་གནས་དེ་ཁོག་ན་ཡོད་ནི་རེད། ད་དེ་ཁོག་ན་ཡོད་པའི་རིག་གནས་དེ་ཚན་རིག་དང་མཐུན་པའི་ལམ་གྱི་སྟེང་ནས་དེ་ལ་འགྲེལ་བཤད་རྒྱག་དགོས་པ་དེ་ད་ཆེས་དཀའ་ལས་ཁག་པོ་ཅིག་རེད། རེད། ཐབས་ལམ་དེ་ད་ངེས་པར་དུ་ཚན་རིག་དང་མཐུན་པ་དང་མ་ཚད་ད་ནི་ཚན་རིག་དང་མཐུན་པའི་བརྒྱུད་རིམ་དེ་ཁྱོད་རང་གིས་དེ་ཧ་ལས་པ་གསལ་ཆ་འགོད་ནས་དེ་ལ་འགྲེལ་བཤད་བརྒྱབ་ནས་མི་གཞན་པ་ལ་དེ་བཤད་པའི་སྐབས་སུ་མི་གཞན་པ་གིས་དེ་དང་ལེན་བྱེད་ཐུབ་པ་དང་གོ་བ་ལེན་ཐུབ་པའི་དེ་འདྲའི་གི་ཚད་ལ་ཐོན་དགོས་ནི་རེད་ད་དེ་ང

ད་ཡང་རྒུ་དེ་ལ་བཤད་ཚུལ་དེ་ལ་རྣམ་པ་མང་ཡོད་རེད་དཔེ་བཞག་ན། ཁྱོད་རང་རང་རྐྱ་གི་ལམ་ནས་ཁྱོད་རང་ཤུགས་ཀྱི་ལམ་ནས་ཉལ་སོང་ན། ང། རྒུ། ཟེར་ནི་རེད། འོན་ཀྱང་བྱིས་པ་འདྲ་འདྲ། ཕ་མ་གིས་བྱིས་པ་དེ་ཉལ་འཇུག་བཏང་ན་དེ་ལ་སྒུ་ཟེར་ནི་རེད་སྒུ། ད་ལྟ། ཁྱོད་ཀྱི་མི་ད་སྐད་དུ་ས་བཟུགས་ཤེས་ཀྱི་མ་གཟུགས།

འདུ་ཤེས་འདྲ་བོ་སྐྱེ་ཤེས་ནི་མ་རེད། སྐྱེ་ཐུབ་ནི་མ་རེད། འོན་ཀྱང་ད་རང་གི་སྐད་བརྡ་རིག་པ་གི་ཐད་ལ་འདི་སྐྱེས་ན་ཨོ། སྐད་རིགས་དེ་ང་ཚོ་བཤད་པའི་སྐད་རིགས་དག་ལ། དེ་འདྲ་གི་ཚན་རིག་དང་གཅིག་གོ་རིམ་ད་ནི་དེ་ལ་འགྲོ་ལུགས་ཡག་པོ་ཡོད་སྲིད་ཟེར་ད་ལྟའི་རྣམ་པ་འདྲ་བོ་ཇེ་གསར་ད་ནི་ཇེ་ཡག་འགྲོ་རྒྱུ་ད་ནི་རང་བ་ཅི་ལྟ་བ་དེ་ཇེ་གསར་འགྲོ་རྒྱུ་གི་ནུས་པ་འདྲ་བོ་ཐོན་ཡོད་རེད། ད་ལྟའི་ངའི་ཐང་ཤེས་ཕྱོགས་གཅིག་ཏུ་དེའི་ནང་གི་ཆེས་རྩེ་མོ་དེ་རེད། ད་ང་ཚོ

ཁ་བརྡ་བྱེད་པའི་སྐབས་སུ་ན་ད་ནི་ཁྱོད་གཉིས་ཀྱི་ས་གནས་ཀྱི་གོ་རིམ་འདྲ་བོ་དེ་སྟོན་ནི་རེད་དཔེ་བཞག་ན་ཁྱོད་ཡ་མ་ཟ་མ་ཡར་ཟོ་ཟེར་བའི་སྐབས་སུ་ན་ངི་གཉིས་ཀྱི་ཁ་བརྡ་བྱེད་པའི་སྐབས་སུ་ནི་ཁྱོད་ས་ཆ་མཐོ་ས་ཟིག་ན་ཡོད་བཏང་ན་ཁྱོད་ཡ་མ་ཟ་མ་ཡར་ཟོ་ཟེར་ནི་རེད། ཁྱོད་ཟ་མ་མར་ཟོ་ཟེར་བའི་སྐབས་སུ་ན་ངི་གཉིས་ཀྱི་འདུག་ས་དེ་ཁྱོད་དམའ་ས་ཟིག་ན་ཡོད་པའི་སྐབས་སུ་ན་མར་ཟོ་ཟེར་དགོས་ནི་རེད། ད་ལྟའི་སྐད་རིགས་ཀྱི་ཁྱད་ཆོས་དེ་གཅིག་རེད། དེ་འདྲ་གི་ཁྱད་ཆོས། ད་ལྟའི་ང་ཚོ་དཔེ་བཞག་ན། དགེ་ལེགས་རྒྱ་འབངས་ངི་གཉིས་དངོས་སུ་ཁ་བརྡ་བཟོ་བའི་སྐབས་སུ་ན། ད་ལྟའི་དེ་ཡོད་མེད་རང་དེའི་ཀྱི་ཁྱད་ཆོས་དེ་ཡོད་མེད་ད་ཁྱད་པར་ཆེན་པོ་ཡོད་ནི་ཅི་རེད་ཟེར་ན་ངི་གཉིས་དངོས་སུ་ཕན་ཚུན་ལ་རིག་ཡོད་ནི་རེད། དཔེ་བཞག་ན་ང Australia ཡོད་ནི་རེད་ངེད་ཀྱི་ཕ་མ་གཉིས་ཀྱང་ཧོར་ཁོག་ན་ཡོད་གི་དེ་ཕྱིར་ངས Australia གྱི་སློབ་གྲྭ་དེ་ག་འདྲ་ཡིན་བ་དང་ནི་ག་འདྲ་བྱས་རྣམ་པ་ག་འདྲ་ཡིན་གཏན་ནས་ཤེས་ཡོད་ནི་མ་རེད Australia ན་སོང་མ་མྱོང་ས་རེད། འོན་ཀྱང་ང་ཁ་པར་རྒྱག་པའི་སྐབས་སུ། ཨ་མ་ང་སློབ་གྲྭ་ནང་འགྲོ་གི་ཡོད་ཞེས་པའི་སྐབས་སུ་འགྲོ་ཟེར་གྱི་མིང་ཚིག་དེའི་སྔོན་ན་ངས་ཡིན་ན་མིན་ན་ཁ་ཕྱོགས་སྟོན་པའི་སྒྲ་དེ་འཇོག་དགོས་ནི་རེད་དེའི་སྐབས་སུ་ང། སློབ་གྲྭ་ནང་ན། ང་ཚོ་གི་སྐད་ན་འགྲོ་ཞེས་པའི་སྐབས་སུ་ན་བྷི་ཟེར་ནི་རེད།

ངས་ཅི་ཟིག་གསར་རྙེད་འདྲ་ཞིག་ཡོང། གསར་རྙེད་བྱུང་སོང་ཟེར་ན། ས་གནས་ཀྱི་ད་ང་ཚོ་ཞིང་གི་མིང་འདྲ་འདྲ། ད་ནི། རི་འདྲ་འདྲ། དེ་ནི་ཆུ་མིག་གི་མིང་འདྲ་འདྲ་དེ་ཚོ་ད་ང་ཚོ་གི་ད་རྟའུའི་སྐད་དང་འབྲེལ་བ་ཧ་ལས་པ་ཆེན་པོ་ཡོད། དེ་གི་དེའི་རྒྱུ་མཚན་གྱི་རྒྱུ་རྒྱུས་འདྲ་དེ་ཡོང་ན།

ད་ང་ཚོ་སྤྱི་ཚོགས་དང་འབྲེལ་འདྲིས་ཉུང་ནི་རེད་ཆི་རེད་ཟེར་ན་དེ་ལམ་ཆུ་བོ་ཟིག་བརྒལ་དེ་འགྱོ་དགོས་ནི་རེད་སྲིབ་མོ་ན་ཡོད་པའི་གྲོང་ཚོ་དེ་ཚོ་ད་ང་ཚོ་རྒྱལ་ཁབ་ཀྱི་རྒྱ་ལམ་ཆེན་པོ་གི་ཟུར་ན་ཡོད་ནི་རེད་དེའི་རྒྱུ་མཚན་གྱི་ད་སྤྱི་ཚོགས་ཀྱི་མི་དང་འབྲེལ་འདྲིས་ཆེ་བའི་སྐབས་སུ་ན་དེ་ཚོ་གི་རྟའུ་སྐད་ཕལ་ཆེར་ད་བཤད་ཤེས་ནི་མེད་གི་ལོ་ངོ་དྲུག་ཅུ་བདུན་ཅུ་ཡན་ཚོ་གི་མ་གཏོགས་ད་ལོ་ཆུང་དེ་ཚོ་གི་ཕལ་ཆེར་བཤད་མི་ཤེས་གི་འོན་ཀྱང་ཉིན་མོ་ན་ཡོད་པའི

ད་ལྟ་འདྲ་བོ་རེད་ང་ཚོ་ཡིན་ན་འདྲེ་མང་ནི་རེད་འདྲེ་སྐད་བཤད་ནི་རེད་དེ་ས་ཆ་དེ་གི་མྱི་ད་ལྟ་བར་མྱོང་བ་ཡིན་ནི་རེད་ཅིག་ཅིག་དེ་ད་ཅིག་ཆི་ཟིག་གོ་ད་དེ། ཁྱོད་ས་ཆ་གི་མྱི་གི་དེ་འདྲེ་སྐད་རེད་ཟེར་ན་ཅིག་ཁོང་ཁྲོ་ལངས་རྒྱུ་རེད། ཀྱེ་ན་ངས་བལྟས་ན་དེ་ཆི་གི་ད་ང་རང་གི་བསམ་ཚུལ་དེ་བཤད་མི་ཉན་གི་ད་དེ་རེད་ད་གར་སོང་ནི་ཆི་ངས་ཆི་ཟིག་གི་མྱོང་ཚོར་ཞིག་བྱ་ཟིན་ན་ཨོ་དེ་མོ་ཟིག་རེད་མ་རེད་ཟེར་ངས་གདེང་འཇོག་ཡེ་མི་ཤེས་གི

སྐད་རིགས་དག་གི་སྒྲ་ཡི་གྲུབ་ཚུལ་རེད་སྒྲ་གི་གྲུབ་ཚུལ། རེད། ད་དཔེ་བཞག་ན། བོད་སྐད་ནང་ན་ཀ་མད་སུམ་ཅུ་ཡོད་ནི་ར། རྟའུ་སྐད་ནང་ན། སྒྲ་གི་གྲུབ་ཚུལ་དེ་ཀ་མད་སུམ་ཅུ་རེད། དེ་གྲུབ་ཚུལ་ཆི་མོ་རེད། དེ་རེད། སྒྲ་ཡི་སྒྲ་གི་གྲུབ་ཚུལ་གཅིག་རེད། སྒྲ་གདངས་ཀྱི་གྲུབ་ཚུལ།

དེ་ནི་རྒྱལ་རོང་གི་སྐད་འདྲ་ཡིན་ན་དེ་ནི་ང་ཚོའི་རྟའུ་སྐད་འདྲ་ཡིན་ན་ནམ། བྱ་ཚིག་གི་སྔོན་ན་ཡོད་པའི་བྱ་ཚིག་གི་ཁ་ཕྱོགས་སྟོན་པའི་ཚིག་ཟུར་ནི་དེའི་གཅིག་དོན་རེད། དེའི་རྒྱབ་ནས་བྱ་ཚིག་གི་གཞུག་ན་ད་ཡོད། དེ་མིན་ཚིག་རང་རྐྱ་ཐུབ་པའི་ཚིག་ཟུར་ནི་དེ་གི་ཡོད་བྱ་ཚིག་གི་དུས་དང་ནི་བྱ་ཚིག་བྱེད་པ་པོ་གི་དེའི་ནུས་པ་འདྲ་བོ་བསྟན་ཡོད་ན་དཔེ་བཞག་ན། ཟ་མ་དུབ་རྫི། ཟ་མ་དུ་བཙུགས། ཟ་མ་བཙུགས་ངོ།

དེ་གི་བཤད་པ་པོ་གི་སེམས་ཁམས་དེ་ཆི་མོ་ཟིག་རེད། དེ་ནས་དེ་བྱེད་པ་པོ་བྱ་བ་དེ་བྱེད་པའི་སྐབས་སུ་དེ་བཤད་པ་པོ་དེས་ཁོ་རང་གི་དངོས་སུ་རིག་ནི་རེད་དམ་ནི། གཞན་པ་ཟིག་གིས་བཤད་ནི་རེད་དམ་ནི། ཁོ་རང་གི་ཐོས་ནི་རེད་དམ་ནི་ཆི་མོ་རེད་ཟེར་དེ་འདྲའི་གི་དབྱེ་བ་དེ་སྟོན་ནི་རེད། དཔེ་བཞག་ན། མི་གཅིག་འགྲོ་འོ་ཡོད་གི་ཟེར། རྫིག་གི་ཕྱི་སྟི་ཀྱིས་རྫིག་བཞག་དེ།

ཟེར་འགའ། དེ་ཡིན་པའི་སྐབས་སུ་ན་ད་ནི་རྒྱལ་རོང་གི་སྐད་དང་ནི་རྟའུ་སྐད་ལ་ཞིབ་འཇུག་བྱས་ན་མང་བོ་གི་སྤྱིའི་ལོ་ངོ་གསུམ་འདྲ་ཟིག་ནང་ནས་རྒྱལ་རོང་གི་ལོག་སྐད་བརྩི་གོ་ར་ད་དེ་ང་ཚོ་རྟའུ་སྐད་ཀྱི་ད་དེ་སོ་སོ་དེ་ལ་དེ་ང་ཚོ་བརྡ་སྤྲོད་ཀྱི་ཡི་གེ་བྲི་ནོ་མཁས་པ་འདྲ་གསུམ་བཞི་འདྲ་ཚོ་ཚོ་ཡོད་གི། ང་རང་གི་ད་མ་བརྩིས་ན་ད་ང་ཚོ་རྟའུ་དགེ་བཤེས་ཀྱི་དགེ་བཤེས་ཤང་ཟེར་གྱི་ཡོད་ནི་རེད་དགེ་བཤེས་ཤང་གི་ཡུལ་སྐད་དེ་ལ་ཞིབ་འཇུག་བྱས་པ་དེ་དང་ནི་ང་ཚོ་རོང་བྲག་རྫོང་གི་མངའ་ཁོངས་སུ་ཡོད་པའི་དགེ་བཤེས་རྩ་ཟེར་གྱི་དེ་དགེ་བཤེས་རྩ་གི་ཡོད་ལོག་སྐད་དེ་ལ་ཞིབ་འཇུག་བྱས་ནི་གི་དེ་ཉི་ཧོང་གི་མཁས་པ་ཅིག་ཡོད་རེད་ཁི་གཉིས་གི་དེ་བརྩིས་བཞག་ན་ཕལ་ཆེར་བརྡ་སྤྲོད་གི་དེ་འདྲའི་ལས་ཀ་ལས་ནི་ཕལ་ཆེར་དཔྱད་རྩོམ་དེ་ནི་བཞི་ལྔ་ཅིག་ཡོད་ས་རེད་ལོ་བཞི་ལྔ་ཙམ་གྱི་ནང་ན།

སྐད་རིགས་མང་སོང་ནས། དེ་ཚང་མ་ཆ་ཚང་མ་ཚོ་ང་ཚོ་ཞིབ་འཇུག་བྱེད་ཐུབ་གི་ཡོད་བ་མ་རེད། རེད། དེ་མ་ཐུབ་དུས་ང་ཚོ་རྒྱུ་མཚན་གཅིག་གཉིས་འཛུགས་རྩ་དེ་དེའི་ཁོངས་སུ་གཏོང་ནི་རེད་ཅེས་མ་གཏོགས། ད་ང་ཚོ། དེ་གཞན་པ་ང་ལ། དེ་ལ་ཕྱི་ཟེར་གོ་ད་ལུང་འདྲེན་གྱི་གི་ཅིག་རྒྱུ་ཆ་འདྲ་བོ་ཡོད་ནི་མ་རེད། རེད་རེད། དེའི་རྒྱུ་མཚན་གྱི་ད། ཁ་སོ་དེ་རུ་དེ་ལ་དེ་ལ་ཞིབ་འཇུག་བྱེད་ན་མོ་སྐྱོ་བོ་རྒྱུ་མཚན་ཅི་རེད་ཅི་རེད་ཟེར་ན། ང་ཚོ་ལ་རྒྱལ་རོང་གི་སྐད་དེ་ལ་ཤེས་ནི་བོ་ད

རྒྱུ་ཆ་བསྡུར་ཡོང་བའི་སྐབས་སུ་ན་ད་ལྟ་ང་ཚོ་རྒྱལ་རོང་སྐད་དུམ་གཅིག་འབྲེལ་བ་ཡོད་ནི་རེད་ཟེར་གྱི་བཤད་ནི་ཡོད་ནི་རེད་ད་ནི། འོན་ཀྱང་དེའི་ཞིབ་འཇུག་གི་ཆུ་ཚད་འདྲ་བོ་ད་ཤིག་ད་ཆེ་རེད་བོ་ད་རུང། ཚད་ལྡན་ཡོད་ཟེར་གྱི་མེད་གི་དུས་གཅིག་ཚང་མ་ཁས་ལེན་པ་དེ་འདྲའི་ཅིག་ཤོས་རེད་ཡོད་ནི་མ་རེད་ད་རུང། ད་རུང་ཅིག་ད་རུང་ཅིག་ཞིག་ཡན་ཆོད་དང་འཁྲུག་ཆ་ཆེན་པོ་རེད་ད་རུང་ཅིག་རྒྱུ་མཚན་ཅིག་ཚང་མ་ཁས་ལེན་པའི་རྒྱུ་མཚན་དེ་འདྲའི་དྲངས་ཡོད་བ་མ་རེད།